ཉིན་གཅིག་གི་ཚེ། བུ་གཅིག་དང་བུམ་གཅིག་ཡང་གཅིག་པ། ཨ་ཡིག་དང་བུམ་འདི་ཁོང་གཉིས་ཕྱི་ནང་ལུས་འདོད་དེབ་ཨིན། དེ་ལས་ཕྱི་ནང་ལུས་འདོད་དང་ལུས། བུམ་འདི་སྣ་མ་སེ་མེད་ཀི་གུ་ཤའི་ལྕགས་ཀྱི་ལྕགས་ཀྱི་ར་མུ་གི་ལྕགས་འདི་ཨོ་རོག་བའི་བེ་ནི་འདི་གི་མུ་གི་འདི་མེ་གི་སུ་མེ་གི་བེ་ནི་འདི་གི་མོ་བཅས་མ་ག་ཨི་ཨིས་ཁུ་ནལ་འཇོག་དག་ལུ་བྱ་རོ་དེ་ཚོས་ཆུས་མེ་གི་སུ་མེ་ཧོ་མི་མེ་ཆུས་ག་ཅི་བེ་ས་ཆུས་གི་ཅག་དེ་མ་ཤེས་པ་མོ་སེ་ལབ་དེ་ཧོ་ནི་དེ་གི་མོ་ངོ་ཚ་དེ་གི་བེ་ད་རེ་ནིམ་གཅིག་ན་མ་ས་མེ་གི་གུ་ཤེ་ཅབ་ཅི་ཅབ་ཅི་ར་དེ་ཅི། དེ་གི་ཏིང་ལེ་དེ་བུམ་དེ་ལྟ་བུ་ར་དེ་དེ་སུ་མེ་དེབ་དག་ལུ་དེ་ཨ་ཡི་དེ་གའི་ཧོ་ཧོ་ཤིམ་དག་ལུ་ཝའི་བུམ་ཆུས་གུ་ཤེ་ཤེག་དེ་ར་དེ་མེ་ག་ཅི་དོན་ད་ལེ་བེ་དེབ་མོ་སེ་ལབ་དག་ལུ་དེ་བུམ་དེ་གི་ལབ་ཅི་ངེ་གི་བྱ་རོ་དེ་ཚོས་གི་ང་ལུ་མི་ག་ཨི

ང་ཅི་ངོ་མ་ཤི་རུ་ང་ཅི་ཆ་ཤག་ཏི་བའི་ཡུལ་ད་རེ་ང་གི་ཆེ་ངོ་མི་ཤི་ཆུ་གི་བླ་བ་ལུ་མུ་བལ་ཡུལ་ཆུ་གི་བླ་བ་ལུ་དི་སུ་མེ་གི་རེ་དྲོ་ཡུལ་དི་སུ་ང་གི་ཆི་ག་གི་བླ་བྷི་ན་ག་གི་དི་སུ་མེ་གི་ཉེ་མི་ན་དི་སུ་ང་གི་ཧོ་མི་ཤི་མི་ན་དེ་ར་བེ་ཙི་ཅི་རུ་ཆེ་བྷམ་པི་ཆ་དི་སུ་གི་ནོ་བསམ་ལེ་ཤོ་བེ་ཏང་དི་ཏང་གོ་ཝེ་ཏེ་ཤི་དི་དི་ཨ་ལུ་དི་གི་ཡན་ཅི་མ་དི་བློ་བེ་དི་གི་ཡན་ཅི་མ་དི་ཆུ་ཤེ་མི་དི་གི་རུ་ག་ཏི་བེ་ང་ཆི་རུ་ལེ་ཤོ་བྱི་བེ་ནོ་བསམ་ཏང་དི་བེ་ལ་ལེན་ཐ་པི་མོ།

བདེ་སྐྱིད་ཀུ་ལས་ང་ཁྱེད་ཚོ་ག་ར་ཅི་ཁ་བཟོམ་འདི་གི་བས་ང་ཁྱེད་ཚོ་གི་བདེ་སུ་མེད་གི་ལ་བ་ཡུལ་མེད་གི། བདེ་སུ་མེད་གི། མོ་བལ་ལོ། དེ་ལས་ང་ཁྱེད་ཀྱི་རེ་ཏིའོ་ན་ལས་ཁ་བྱིས་དེ་ལྟ་བུ་རུ་བྱེད་པ་ཅིན་ང་ཁྱེད་ཀྱི་ཧ་གོས། དེ་བས་བེའུ་ལྟ་བུ་འདི་བས་ཤུ་ང་ཁྱེད་ཚོ་ཉན་གས་སེ་ལབ་འདི་ཧོམ་རུ་བྱེད་པ་ཅིན་མནའ་མ་སེ་མེད་གི་དགའ་ཚོ་ད་བྱིན་རླབས་བྱས་ག་ར་ལུ་ནའོ། ད་རེང་ང་ཅིག་གིས་ཁ་ཆེ་བ་ར། ཆེ་ག་ར་ལུ་ར། སམ་སི་ལབ་ཡིན། བ་ཛན་སང་ར་སི་ལབ་ཡིན། འདི་གིས་ཁྱེད་ཀྱིས་མདུན་གྱི་ནལ་མ་ང་ཅིག་གིས་རྟགས་དེ་ཇོ་བོ་རུ་བྱེད་པ་བཞིན་ཧ་ལི་དེ་སི་སི་གིས་བྱིན་རླབས་དང་དགའ་ཚོར་ང་ཅིག་གིས་ཐོབ། ད་རེ། འདི་སྐད་མཆོད་ལས་ང་ཅིག་གིས་དུས་སུ་མེད་གི་ང་ལུ་ཁྱུད་ཁོ་ཅིག་ན་སི་ལབ་ཡིག་གི་ལུ་རྒྱུ་དེ་ང་ཅིག་གིས་ཧ་གོ་གི། དྭངས་མ་ར། སྐྱོན་བཅོ་ལྔ་བྱེད་ཀྱི་རྣལ་མ་སེམས་མི་གཡོ་བྱེད་ཨིན། ལྔ་བྱེད་ལུས་ལྕབ་ཟས་མི་སྐྱོན་བཅོ་བྱེད་ཨིན། ལྔ་བྱེད་ཀ་དག་བདེ་མི་སྡུག་བྱེད་ལ་བའི་ལུས་བཅུ། ད། དུས་གསུམ་མེད་ཀྱི་ལྔ་བྱེད་ཀྱི་སེམས་ཀྱི་ནང་ན་ལས་ར་རྣལ་མ་སེམས་མེད་ཀྱི་དགའ་ཚོར་འཇུག་སྒོ་མི་དོན་དག་འདི་ག་ཅིག་ཨིན་མོ། ག་ཅིག་པའི་ས་ཁུག་གི་ལྔ་བྱེད་ལུས་དུས་གསུམ་མེད་ཀྱི་དགའ་ཚོར་འཇུག་སྒོ་ཨིན་ནམ། འདི་གི་ལྔ་བྱེད་ལུས་རྟེན་འདི་བའི་ཡུལ། ལྔ་བྱེད་ཀ་དག་བདེ་མི་སྡུག་བྱེད་ལ་བའི་ལུས་བཅུ་ལྔ་བྱེད་ཀྱི་ཧ་གོ་ཨིན། དེ་ལས། ཨང། གཉིས་ཀྱི་རྣ་ལུང་ང་ཆད་རྟག་ཏུ་འཇོག་རུ་བྱེད་ཅིང། ག་གིའི་མིག། རྣལ་མ་སྲུང་མེད་ཀྱི་སྡིག་ཅན། རྣལ་མ་སྲུང་མེད་ཀྱི་གཟོད་འབད་མེད་ཀྱི། མིག་དུས་ཚོད་དང་མཉམ་གྱི་ང་ཆད་དུས་སྲུང་མེད་ཀྱི། གོ་དང་མཉམ་གྱི་ཐབས་དི་ར་བེ་རུ་ར། ང་ཆད་འཇའ་དི་ར་བེ་རུ་ར། ངེད་ཀྱི་ཤར་གྱི་ལུས་དུས་རྣ་ལུ་མེད་པ་མ་པ་ལི་ར་ཅམ་མི་སྲུབ། འདི་ཅམ་གྱི་མེན། ང་ཆད། དུས་སྲུང་མེད་ཀྱི་སྡུག་བསྔལ་དང་དཀའ་བསྔལ་རྣ་ལུ་ཡུལ་མེད་མིག་དུས་ཚོད་ལུ་ག་ལྟེམ་གྱི་ཁོང་གི་ང་ཆད་ལུ་མ་ལེབ་ཀྱི་ལུ་གཅིག་དི་བེ་དི་རེ་རུ་ར།

འདི་སྨིག་རྡི་འོམ་དང་ལུ། འདི་སྨིག་རྡི་གི་ག་ཏེ་སྦྱོར་རུ་ར་སྨིག་རྡི་ཆུ་རབ་ཆེབ་མེ། ག་ཏེ་འདི་འདི་སུ་མེད་ཀི། ནགས་ཚལ་ལྷག་པ་སྦྱོར་རུ་ར། འདི་ག་ལུ་ན་མ་ས་མེད་ཀི་ནགས་ཚལ་ན་ལུ་འོང་འདི་བེ་རུ་ར། འདི་ན་མ་ས་མེད་ཀི་སྡུག་བསྔལ་དང་དཀའ་བསྔལ་གི་ཡོད་བེ་ཀི་ལུ་ཆུ་འདི་ཧ་ཧ་ཀོ་ཡི། འདེ་ར་བེ་ཚི་ཚི་རུ། འདི་སྨིག་རྡི་གི་སེམས་ཁ་ལུ་ཡི། དོན་དང་ར་ང་འདི་དབྱིབས་ནི་གི་ས་འདི་མི་ཐོབ་འདི་མེད། དབྱིབས་ནི་གི་ས་འདི་མ་ཐོབ་ད་འཐི་འདི་བེ་ད་ག་ཅི་བེ་གོ་བ་མོ། ཁོ་ར་གི་སོ་འདི་ཅི་ནི་མ་ག།

འདི་བཟུམ་སྦེ་གཉན་ཚད་མི་བྱམས་དང་སྤུན་སེམས་འདི་ཚུ། ང་བཅས་ཕམ་སྤུན་ཆ་འདི་ཚུ་གི་ནང་ན་ལས་ར། ང་བཅས་ཀྱི། ཆ་རོགས་ལྟོ་ཚང་ལས་ར་ང་བཅས་ཀྱི་དཀོན་མཆོག་ལུ་ལེ་ཤ་བཀའ་དྲིན་ཆེ་ཟེར་ཞུ་དགོ་མི་དོན་དག་འདི་འདི་ཨིན་ཟེར་སླབ་པའི་ལོ་རྒྱུས་ང་བཅས་ཚུ་གིས་ཧ་གོ་ཡི། ད་རེས། ཁྱེད་ཕམ་སྤུན་ཆ་འདི་ཚུ་གི་སེམས་ཀྱི་ནང་ན་ལས་ར། མ་འདྲཝ་གི་ལོ་རྒྱུས།